དེ་ཚོས་ཕན་ཐོགས་བྱུང་ཟིག་ལ་བ། བ་དེ་འདྲས་འདུག་ཨ། དེ་ནས་དེའི་གཞམ་དེ་ནི་དཔེར་ན་ད། ག་ལི་ག་ལ་བསམ་བློ་བཏང་བ་ཡིན་ན་ད། དགེ་བ་བཅུ་དེ་བསྒྲུབས་ན་དགེ་བ་བཅུ་བ་དེ་ལ་སོ་སོས་གང་ཐུབ་ཐུབ་ཀྱིས་ཉམས་ལེན་བྱས་ནས་ད་གང་ཅི་སྡིག་སྤོང་དགེ་སྒྲུབ་ཀྱི་ལས་ཀ་ལ་གང་ཐུབ་ཐུབ་ཀྱིས་བརྩོན་པ་ཡང་མེད་ན་ནི་ལས་འབྲས་ལ་དཀར་ནག་གི་ལས་འབྲས་གཉིས་ལ་སྤང་བླང་ཚུལ་བཞིན་གང་ཐུབ་ཐུབ་ཀྱིས་བྱས་པ་ད་དེ་ཚོ་གཅིག་པ་རེད་འགྲོ་ལ་དོན་དག་ཚིག་གུ་མ་གཏོགས་གཅིག་པ་རེད་འོ་དེ་བྱས་ན། དཔེར་ན་སྐྱེ་བ་མཇུག་མ་ལ་ཨ་ལེ་ངན་སོང་གི་སྐྱེ་བ་དེ་སྒོ་གཅིག་རྒྱག་ཐུབ་དགོས་ཟེར་བ། དེ་ནི། ཀྱག་ཀྱོག་མ་ལགས། ཨ་ལེ། མིའི་ལུས་ཤེས་ལས་འགལ་ན་མིའི་ལུས་ལས་ཐབས་གང་ཅི་གོ། ལན། གོ་ཡའི་ཁ་ཚུར་རྒྱུག་ཨ་ཏིག་མི་ཏིག་ཀོ་ཏག་ཏག་བྱུང་བ་ཡིན་པ་འདྲ་འདུག་མངོན་མཐོའི་རྒྱུ་ནི་ཚུལ་ཁྲིམས་ལས་གཞན་མེད་ཟེར་དེ། བས། དེ་ཚུལ་ཁྲིམས་ཟེར་དུས་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་དེ་ལ་གསུངས་གི་འདུག་ཨ། འོ་དེ་ཡིན་དུས་ཙང། འོ་དེ། བས། ཁར་སོང་རེད་ཏག་ཏག་སྒྲུབ་ཐུབ་ངེས་རེད་ད་ཡིན་ན་མི་ལུས་སེལ་བའི་མཇུག་མ་ལ་ད་ང་ཚོ་མཇུག་མ་དེ་ལ་གང་ཐུབ་ཐུབ་བྱེད་ཡག་ས་ཞིག་ལ་སླེབས་པའི་བསམ་བློ་བཏང་དགོས་ཀོ་མི་ལུས་ཐོབ་ན་ཡག་པོ་རེད་དེ་ན་ཡང་ད་མི་ལུས་ཀོ་ད་ག་ཚོད་མི་ལུས་ཅི་ཡང་ཐོབ་པ་ལ་དཔེར་ན་ང་ཚོ་འཛམ་བུ་གླིང་ན་ལ་མིའི་ལུས་ལེན་པ་ལ་འདྲ་མི་འདྲ་མང་པོ་འཇོག་དགོས་རེད་དེ་ཡིན་དུས་ཙང

མི་ལུས་ལེན་པ་ཙམ་གྱིས་ཕན་གྱི་མེད་པ་ད་བར་དུ་དེང་སང་འཛམ་བུ་གླིང་དེ་ནང་ལ་མི་ལེན་པ་མི་སྐྱེ་བ་ལེན་པ་རྒྱག་ས་ཡོད་ར་དེ་ལས་ཀ་ཐུབ་མ་ཐུབ་དེ་འདྲའི་གང་ལ་ལས་ཀ་བྱེད་ཐུབ་མ་ཐུབ་མང་པོ་ཅིག་ཡོད་རེད་བ་དེ་ཡིན་དུས་ཙང་མཇུག་མ་དེ་འདྲའི་བའི་ཆོས་གང་ཐུབ་ཐུབ་ཅིག་སྒྲུབ་ཉན་ཆོས་འདའ་ཁ་དང་ཉམས་ལེན་དུ་གང་ཐུབ་ཐུབ་བྱེད་ཉན་ཅིག་མི་ལུས་ཤིག་ལེན་པར་བྱེད་པ་ལ་ད་རྣམ་སྨིན་ཡོན་ཏན་བརྒྱད་ལྡན་ཟེར་དེ་མི་ལུས་ཤིག་ལེན་དགོས་ཟེར་བ་འོ་ཁོའི་རྒྱུ་དེ་ལ་ནི་འབད་པ་བྱེད་དགོས་དེ་འདྲའི་གཤམ་དེ་ན་གསུང་ཡས་ཁོ་ལ་དེ་གསུངས་ཞེས་ད་སོ་སོའི་བསམ་བློ་བཏང་འདི་ཙམ་ད་མི་དགེ་བཅུ་པོ་དེ་གང་ཐུབ་ཅིག་སྲུང་དགོས་རེད་བསྲུངས་ན་ང་ལ་ཕན་ཐོགས་ཏན་ཏན་ཡོད་དུ།

མི་ལུས་ལེན་པ་གོ་ལ་གོ་ཆོད་པ་ཅིག་ལ་ད་གང་བྱས་ཆོས་གང་ཐུབ་ཐུབ་ཅིག་བྱེད་ཉན་ཅིག་ད་ཉམས་ལེན་གང་ཐུབ་ཐུབ་བྱེད་ཉན་ཅིག་ད་རེས་འདི་ལས་དྲག་ཙམ་ཅིག་མི་ལུས་ཤིག་ལེན་ཐབས་ཤེས་ཤིག་མ་བྱས་ན་འགྲིག་གི་མི་འདུག་ད་དེའི་རྒྱུ་དེ་སྒྲུབ་དགོས་ཀྱི་དེའི་རྒྱུ་སྒྲུབ་པར་བྱེད་པ་ལ་ག་རེ་སྒྲུབ་དགོས་སུ་སེམས་ན་དེ་ནི་འོ་རྣམ་སྨིན་ཡོན་ཏན་བརྒྱད་ལྡན་གྱི་མི་ལུས་དེ་ལྟར་མ་བྱུང་ན་ཐབས་ཤེས་མི་འདུག་བསམ་པའི་བསམ་བློ་བཏང་དེ་ཡིན་དུས་ད་རྣམ་སྨིན་ཡོན་ཏན་བརྒྱད་གོ་ཐོབ་པར་བྱེད་པ་ལ་ཡང་ཟེར་གོ་ལ་ཁུལ་གང་ལ་ཧབ་ད་རྣམ་སྨིན་ཡོན་ཏན་བརྒྱད་དེ་སེམས་གང་ཐོབ་ད་ཡང་གྲངས་ཀ་ཆེ་མང་མདོག་ཁ་བོ་ཅིག་རེད་འདུག།

ཟེར་བ་ཟེར་བ་ཐོབ་ན་ག་རེ་བ་རེད་སོང་ཟེར་ན། འདི་ཡོང་གི་ཡོད་དོ་ད་མི་སུ་འདྲ་ཅིག་མཐོང་ན་ཁོ་ཡིད་གར་སོ་རེ་བོས་མི་ཁོ་ལ་བློ་ཉེ་པོ་ཅིག་རང་བཞིན་ཆགས་ཡོང་དུས་ཙང་མཇུག་མ་མི་ཁོས། ད་ཕ་གིའི་མི་ཁོ་ལ་གཞན་དག་དེ་ཚོ་ལ་བསླབ་བྱ་རེ་བརྒྱབ་ན་རེ། ཆོས་རེ་བཤད་ན་རེ་གང་བྱས་ནས་ད་ཁོ་ཚུར་དགའ་བོ་བྱེད་ཡོང་དུས་ད་ཁོས་བསླབ་བྱ་བརྒྱབ་ན་ཕ་གིའི་ཁོས་གང་ཐུབ་ཐུབ་ཅིག་ཉན་ཡས་ཆོས་ཅིག་བཤད་ན་ཁོས་གང་ཐུབ་ཐུབ་ཅིག་ལག་ལེན་བསྟར་ཡས་ཅིག་ལ་ཕན་ཐོགས་ཡོང་གི་སོ་འདུག་བྱ་འདུག་བྱེད་བ་ཡོང་གི་རེད་སོང་དུ་བ་བྱས་ཡོང་དུས་ད།

འོ་ག་རེ་ཟེར་བ་རེད་བྱང་ཆུབ་ཀྱི་སེམས་ཟེར་ཡག་རེད་ངོ་མ་འོ་མ་ཆུང་ནས་གོ་དྲ་བོར་བྱེད་ཀྱི་བསམ་བློ་བཏང་ག་ཚི་མ་ནས་ད་དེ་སྙིང་རྗེ་ཀུན་ནས་བསླངས་ནས་མཆོད་མེ་ཅིག་ཕུལ་ན་ཕན་ཐོགས་ཅིག་ཡོད་ཡོད་པ་རང་རེད་དེའི་སྟེང་དུ་ད་འདི་བྱས་སོང་མཇུག་མ་ང་ལ་རྣམ་སྨིན་ཡོན་ཏན་བརྒྱད་ནང་ནས་གཅིག་འདི་ཡོད་དྲུག་གུ་ཡོད་བསམ་ནས་དེ་ངོ་མཆོད་མེ་ཅིག་ཕུལ་ཡས་ཅིག་ལ་སྤྲོ་བ་ཞིག་ཡས་ཅིག་ཅེས་མཆོད་མེ་ཅིག་ཕུལ་བའི་དཀའ་སྡུག་དེ་ལ་ཡག་པོ་ཤི་བ་ཞིག་འདུག་ཨ་ད་མཆོད་མེ་དང་ཡོན་ཆབ་དང་དེ་ཚོ་གང་ཕུལ་ན་ཕུལ་བའི་དཀའ་སྡུག་ལ་ང་ཚོ་ལ་ཡོད་རེད